ད་གསུམ་པ་འཆི་བ་དྲན་ཚུལ་དངོས་ལ་གཉིས། འཆི་བ་དགུ་ཕྲུགས་སུ་བསྒོམ་པ་དང་འཆི་བའི་རྣམ་པ་བསྒོམ་པའོ། འདིའི་ཞིབ་ཆ་ཡང་བཀའ་གདམས་གོང་མ་ལ་མེད་པའི་རྗེ་གོང་མའི་གསུང་ལས་བྱུང་བའི་མན་ངག་ཡིན། དེ་ཡང་འདི་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པའི་ཁྱད་ཆོས་གཅིག་ཡིན་པ་རེད། རེད་པ་ད། འཆི་བ་ད་དགུ་ཕྲུགས་སུ་བསྒོམ་དང་འཆི་བའི་རྣམ་པ་བསྒོམ་པའོ། འདིའི་ཞིབ་ཆ་ཡང། ཨ་ནི་བཀའ་གདམས་གོང་མ་ལ་མེད་པ། རྗེ་ཙོང་ཁ་པའི་གསུང་ལས་བྱུང་བའི་མན་ངག་ཡིན། རྗེའི་གསུང་དེ་ལ་རྒྱུད་རྒྱ་གཞུང་གི་དགོངས་པ། མྱོང་བ་གནད་དུ་བཀར་ལུགས། ས་བཅད་མ་འཁྲུགས་པ་སོགས་གཞན་དང་མི་འདྲ་བའི་ཟབ་རྒྱས་ཀྱི་གདམས་པ་མང། དེས་ན་འཆི་བ་དགུ་ཕྲུགས་སུ་བསམ་པ་ལ། ངེས་པར་འཆི་བ་བསམ་པ། ནམ་འཆི་ངེས་མེད་བསམ་པ། འཆི་བའི་ཚེ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པར་བསམ་པ་སྟེ་རྩ་བ་གསུམ།

ངེས་པར་འཆི་བར་བསམ་པ་ལ། འདི་ནི་གསུམ་གྱི་རྒྱུ་མཚན། རྒྱུ་མཚན་གསུམ་ཡོད་རེད་པ་དང་ད་དེ་གི་བི་གའི་རྒྱུ་མཚན་དང་པོ་དེ་འཆི་བདག་ངེས་པར་ཡོང་ལ་འཆི་རྐྱེན་གང་གིས་ཀྱང་བཟློག་ཏུ་མེད་པར་བསམ་པ། དེ་རེད། སྤྱིར་འཆི་བར་ངེས་པ་ཟེར་དེ་རྩ་བ་བཞག། བསྒྲུབ་བྱ་རྩ་བ་བཞག་དེ་གི་རྒྱུ་མཚན་དེ་ལ་ཨ་ནི་འཆི་བདག་ངེས་པར་འོང་ཞིང། ནམ་འཆི་ལ་ངེས་པ་མེད་པར་སྤྱིར་འཆི་བ་ངེས་དང་ག་རེ་རེད་ཟེར་ན་སོ་སོ་ལ་ཆ་བཞག་ན་ཨ་ནི་འཆི་བདག་དེ་ནི་ངེས་པར་འོང་གི་རེད། འཆི་བདག་ངེས་པར་ཡོང་ལ་ཨ་ནི་འཆི་བའི་རྐྱེན་གང་གིས་ཀྱང་བཟློག་ཡ་བཟློག་ཐབས་ཡོད་མ་རེད་བཟློག་ཏུ་མེད་པར་བསམ་པ། ངེས་པར་འཆི་སྟེ། ལུས་ཇི་ལྟ་བུ་དང་གནས་གང་དུ་ཕྱིན་པ་དང་ཐབས་ཇི་ལྟ་བུས་ཀྱང་འཆི་བདག་བཟློག་ཏུ་མེད། ལུས་ཇི་ལྟ་བུ་བླངས་ཀྱང་འཆི་བས་མི་ཚུགས་པ་མེད་པ། གནས་གང་དུ་ཕྱིན་ན་ཡང་འཆི་བདག་གིས་མི་ཚུགས་པ་མེད་པ། ཐབས་ཇི་ལྟ་བུས་ཀྱང་འཆི་བདག་གི་མདོག་ལྟ་བུ་དང་མི་ཚུགས་པ་ནི་བཟློག་ཏུ་མེད་པ་དེ་རེད། དེ་ཡང་ལུས་བཟང་བས་མི་བཟློག་སྟེ། མི་རྟག་པའི་ཚོམས་ལས་གང་ཡང་སངས་རྒྱས་རང་སངས་རྒྱས། གང་ཡང་སངས་རྒྱས་དང་རང་སངས་རྒྱས་དང། སངས་རྒྱས་རྣམས་ཀྱི་ཉན་ཐོས་རྣམས་ཀྱིས་ཀྱང། སྐུ་ལུས་འདི་ནི་སྤོང་བའི་ཚུལ་མཛད་ན། སོ་སོ་སྐྱེ་བོ་ཕལ་པ་རྣམས་འཆི་བ་ལྟ་ཅི་སྨོས།

སངས་རྒྱས་བཅོམ་ལྡན་འདས་དང། ཨ་ནི་ཟུང་འཇུག་བརྙེས་པའི་འཕགས་བོད། ཨོ་ད་རྒྱ་གར་ལ་སྔོན་ལ་འདུ་གས། འདུ་བ་དང་གྲུབ་ཆེན་བརྒྱད་བཅུ་དང། ཨོ་ད་དེ་ནི་རྒྱན་དྲུག་མཆོག་གཉིས་དང། བསྟན་པའི་གཏད་རབས་བདུན་ལ་སོགས་པ། ཨོ་ད་མང་པོ་ཅིག་ཕེབས་པ་རེད་པ་དང། ཟུང་འཇུག་སྐུ་བརྙེས་པ། ཨོ་ད་དེ་ནི་བོད་ལ་ཡིན་ནའི་དེ་ག་རེད། ཨོ་དེ་ནི་བོད་ཀྱི་གྲུབ་ཐོབ་མང་པོའང་ད་ལྟ་གཏམ་བཤད་པ་ན་ཡོད་ཡོད་ལྟར་སྣང་ཡང། རྣམ་ཐར་དེ་ཚོ་མ་ཅིག་འདོན་པའི་སྒང་ན་ཡོད་པ་བཟོ་འདྲ་པོ་ཅིག་རེད་དེ།

གདུལ་བྱའི་ངོ་ལ་རེད་པ་ད། ངེས་པ་དོན་དུ་མ་རེད་དེ། ཡིན་ན་ཡང་མཛད་པ་ཅིག་མཛད་པ་རེད་པ་ད། དེ་ཚོས་བལྟས་ན། བདག་ཅག་ལྟ་བུ་ཅིའི་ཕྱིར་མི་འཆི། ད་ང་ཚོ་སོ་སོ། སོ་སོ་དེ་ནི་ག་རེ་བྱས་ནས་མི་འཆི། མི་འཆི་བའི་རྒྱུ་མཚན་གལ་མི་འདུག་བ། རྡོ་རྗེའི་སྐུ། རེད་པ་ད་བརྙེས་པ་དེ་ཚོས་སྐུ་གཤེགས་གནང་གིན་ཡོད་ན། གྲུབ་ཆེན་དེ་ཚོས་བི་གའི་མྱ་ངན་ལས་འདས་ཀྱིན་ཡོད་ན། ཨཱ་ནི་ང་ཚོ་ད་སོ་སོའི་སྐྱེ་བོ་ཕལ་པ་ཨཱ་ནི་ཅིའི་ཕྱིར་མི་འཆི་བསམ་དུ་བསམ་མནོ་དེ་བཏང་དགོས་ཀྱི་རེད་རེད་པ་ད། བདག་ཅག་ལྟ་བུ་ཅིའི་ཕྱིར་མི་འཆི། སྟོན་པའང་མྱ་ངན་ལས་འདའ་བར་ཉེ་བ་ན་སྔོན་ལ་ཤཱ་རིའི་བུ་སོགས་འཁོར་ཁྲི་ཕྲག་མང་པོ་དང་བཅས་འདས། རེད་པ་ད་སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདའ་གི་རེད་ཟེར་ཡག་གི། རེད་པ་ད། ཨཱ་ནི། ཐག་ཉེ་བའི་ཁ་ཐུག་ལ་དེའི་སྔོན་ལ་དེ་ནས་དགྲ་བཅོམ་པ། མང་པོ།

རེད་པ་ད་ཤིང་སཱ་ལ་ཟུང་གི་བར་དུ་གཟིམ་ཁྲི་ཐ་མ་ཤོམས་ཤིག་གསུངས་ནས་གདུལ་བྱའི་ཐ་མ། གཟིམ་ཁྲི་ཐ་མ་དེ་བྱས། ད་གདུལ་བྱ་དཔེ་མང་པོ་བཏུལ་ཚར་བ་དང་གདུལ་བྱ་མང་པོའི་དོན་དག་མཛད་ཚར་རེ་ཐ་མ་ཐ་མ་འདྲ་པོ་དེ་ནི་དྲི་ཟའི་རྒྱལ་པོ་རབ་དགའ་དེ་རེད། དྲི་ཟའི་རྒྱལ་པོ་རབ་དགའ་དང་ཕྱི་རོལ་པའི་ཀུན་ཏུ་རྒྱུ་རབ་བཟང་གཉིས་བཏུལ། དྲི་ཟའི་རྒྱལ་པོ་རབ་དགའ་བཏུལ་ཡས་ལ་དྲི་ཟའི་རྒྱལ་པོ་རྒྱལ་པོའི་ཆེད།

དེ་བཞིན་གཤེགས་པའོ། དེར་སྐུ་དངོས་ཀྱི་གདུལ་བྱ་རྫོགས་མེད་པ་ཡིན་ན་མྱ་ངན་ལས་འདའ་གི་མ་རེད། བྱས་ཙང་ང་ཚོ་མི་ཕལ་པ་ནང་ད་ཅིག་ལས་ཀ་ཅིག་ལས་འཕྲོ་ཡི་བཞག་གི་བཞག་ནས་ད་དེ་ཚར་མ་སོང། བྱས་འགྲོ་ཡ་ཡོད་རེད་དེ་འདྲ་སངས་རྒྱས་ལ་ཡོད་མ་རེད། གདུལ་བྱ་དེ་རྫོགས་པ་ཡིན་ཙང་ཨ་ནི་མྱ་ངན་ལས་འདའ་བའི་མཛད་པ་མཛད། སྟོན་པ། སྔོན་ལ་ཤཱ་རིའི་བུ་སོགས་འོ་དེ་བྱས། གདུལ་བྱའི་ཐ་མ་དྲི་ཟའི་རྒྱལ་པོ་རབ་དགའ་དང་ཕྱི་རོལ་པ་ཀུན་ཏུ་རྒྱུ་རབ་བཟང་གཉིས་བཏུལ། གསུང་དུ། ཨ་ནི་མྱ་ངན་ལས་འདའ་བར་བལྟར་མ་བཟོད་ནས་རབ་བཟང་ཡང་འོ་དེ་འདུག་རབ་བཟང་ཡང་དེ་མ་ཐག་འདས། སྟོན་པ་འདས་པར་ཉེ་བ་ན་སྐུ་སྟོད་ཀྱི་ན་བཟའ་བསལ་ནས་ཟེར། སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་བི་གའི་རེད་པ་ད། ཟག་མེད་ཆོས་ཀྱི་དབྱིངས་སུ་བི་གའི་མྱ་ངན་ལས་འདའ་ཡ་གི། འོང། འོང། ད་དེ་ནི།

ཕྲ་བའི་མི་རྟག་པ་དང། རགས་པའི་མི་རྟག་པ་འཆི་བ་མི་རྟག་པ། ཐ་མ་ཐ་མ་མྱ་ངན་ལས་འདའ་བའི་སྒང་ལའང་འོ་ད་ཨ་མི་རྟག་པ་དེ་གསུངས་པ་རེད། མི་རྟག་པ་ཉིད་ལ་དམིགས་ཕུག་ནས་དེ་ཉིད་བསྒོམ་པ་གཙོ་བོར་ཆེ་བར་བསྟན་པའི་ཕྱིར། འདུས་བྱས་ཐམས་ཅད་མི་རྟག་པའོ། འདི་ནི། འདི་ནི་དེ་བཞིན་གཤེགས་པའི་གསུང་གི་ཐ་མའོ། དེ་གསུངས་ད་ཐ་མ་ཐ་མ་དེ། སྒང་ག་སྐུ་ལུས་དེ་བསྟན་པ་ན།

བཞུགས་པ་རེད་དེ། མཐར་དེ་ནི་མྱ་ངན་འདས་རེད་པ་ད་ག་ཚོད་ཅིག་བཞུགས་པ་ཡིན་ནའང། དེ་ནས། མཁན་སློབ་ཆོས་གསུམ་ཇོ་བོ་ཡབ་སྲས། འཇམ་མགོན་ཙོང་ཁ་པ་ཡབ་སྲས་སོགས་ཐམས་ཅད་ཀྱང་འདས་ཟིན་ནས་ད་ལྟ་གཏམ་ཙམ་ལས་མེད་ན། རང་ཅག་མི་འཆི་བར་ག་ནས་སྡོད།

ད་ལྟ་བླ་སློབ་ཚང་མ་གཅིག་ཀྱང་མ་བཞུགས་པ་དང་དེ་དུས་ཀྱི་དེ་ནི་ཚོགས་པ་སྟོང་ཕྲག་ཡོད་པ་དེ་ཚོ་ཚང་མ་ལོ་གཅིག་ཀྱང་བཞུགས་ཡོད་མ་རེད། ས་ཆ་འདིར་ཡང་ཆུ་བཟང་བླ་མ་རིན་པོ་ཆེ་སོགས་ཀྱིས་ད་ལྟ་བཞིན་པའི་འཆད་ཉན་མཛད་སྐད་ཀྱང་ད་ལྟ་གཏམ་ཙམ་ལས་མ་ལུས། ད་ལྟའི་ཆོས་གྲྭ་འདིར་ཡོད་པ་རྣམས་ཀྱང་ལོ་བརྒྱ་ཚུན་ལ་ཐམས་ཅད་འཆི་འགྲོ་ཞིང་ས་དེར་དེ་འདྲ་བྱུང་ཞེས་པའི་གཏམ་ཙམ་ཞིག་ལུས་པ་འོང།

འདི་རེད། སྔོན་མ་སྐྱབས་རྗེ་བདེ་ཆེན་སྙིང་པོས་བེ་གའི་བཀའ་ཆོས་གནང་བའི་ཁ་ཐོག་ལ། མི་བེ་སྟོང་ཕྲག་སྟོང་ཕྲག་བྱས་ནས་བེ་གའི་འཆད་ཉན་གནང་ལབ་པ་དང། དེ་འདྲ་བྱུང་ཞེས་པའི་གཏམ་ཙམ་ཞིག་ལུས་པ་འོང་ཟེར། དེར་མ་ཟད་དེ་ནི་རྒྱ་བོད་ཧོར་སོག། འོ་ད་དེ་ནི། རྒྱ་བོད་ཧོར་སོག་འཛམ་གླིང་ན་ད་ལྟ་ཡོད་པའི་དེ་རིང་སྐྱེས་པའི་བྱིས་པ་ཚུན་ཆད་ཀྱི་མི་ཡོངས་རྫོགས་ལོ་བརྒྱ་ཙམ་སོང་བ་ན་གཅིག་ཀྱང་མི་སྡོད་པ་འཆི་ངེས་སྣང་ཟེར། རང་ཅག་མི་ལབ་པ་མཐོང་ཆོས་ཡིན་ཟེར། ད་སོ་སོ་དེ་རེད་པ་ད། འཆི་མི་དགོས་པ་དེ་ཡ་དེ་རེ་བ་རྒྱག་ས་རྒྱུ་ནི་ཡོག་མ་རེད། མཐོང་ཆོས་རེད་པ་ཟེར་རང་ཅག་མི་ལབ་པ་དེ་ནི་མཐོང་ཆོས་ཡིན། དེ་བཞིན་དུ་དུས་ལ་བབ་ན། འཆི་བས་མི་ཚུགས་དུ་ས་ཕྱོགས་གང་ན་ཡང་མེད། ད་ལུས་ག་འདྲས་ཅིག་ལེན་པ་ཡིན་ནའི། འགྲིག་སོང་ང། འཆི་བས་མི་ཚུགས་པ་མེད་པ། ད་ས་ཆ་ག་འདྲས་ཅིག་ལ་བསྡད་པ་ཡིན་ནའི། འཆི་བའི་དུས་ཚོད་སླེབས་སོང་ན། ཨ་ནི་མི་ཚུགས་པ་ཡོག་མ་རེད། འཆི་བདག་གཤིན་རྗེ།

ཤཱཀྱ་རྣམས་བསད་ཟིན་པ་དང། ད་ཤཱཀྱའི་མི་མང་དེ་བག་བསད་ཟིན་ཚར་དུས། ཨ་ནི་ཤཱཀྱའི་བུ་སྦས་པ་རྣམས། ཅིག་ད་ཡོད་འདི་གང་ན་ཤི་ཚར་རེད། ཟླ་བ་ན་ཡོད་མཁན་དེ་ཤི་ཚར་རེད། སངས་རྒྱས་ཀྱི་ལྷུང་བཟེད་ན་ཡོད་མཁན་དེ་ཤི་ཚར་རེད། འདི་ནི་རྒྱ་མཚོའི་ནང་དུ་བཞག་བཞག་ཡ་དེ་ཤི་ཚར་རེད། ག་ཟེར་དགོས་ལས་དེ་ཐུག་ནས། བ་ད། བི་ཀའི་འཕགས་སྐྱེས་པོས་བི་ཀའི་ཤཱཀྱ་པ་གང་ག་བསད་དགོས་ཡག་ལས་དེ་ཐུག་སོང་ཉི་མ་དོ་དོ་བ། ཨ་ནི་དེ་ཡིན་དུས་ལས་ལ་གཡོལ་ཐུབ་ཡོག་མ་རེད་ཟེར་དེ་རེད། སངས་རྒྱས་ཀྱིས་ཡིན་ནའི་གནང་ཐབས་ཡོག་མ་རེད། ལས་ཀྱི་རྣམ་སྨིན་འདི་གྲུབ་ཚར་ན། རྣམ་སྨིན་མ་གྲུབ་གོང་ནས་སངས་རྒྱས་རེད་གནང་ཡག་ཡོག་རེད་བ་ད། ག་རེ་ཡིན་ནའི་པའི་རྣམ་སྨིན་མ་གྲུབ་གོང་ནས་བྱེད་དགོས་པ་རེད། སྔ་ས་ཅིག་ནས་པའི་ཐབས་ཤེས་བྱས་ན་བྱེད་རྒྱུ་ཡོག་རེད་བ་དེ་མེད་ན་ཡོག་མ་རེད། འོ་ད་དེ་ནས། ཞེས་གསུངས་པ་དང། རེད་བ་ད། ད་སོ་སོ་པའི་ངང་སོ་སོ་རེ་ཞིག་པའི། རེད་བ་ད་ཤེས་ཡ་ལ་པའི་ཤེས་ནི་མི་ཤེས་གསལ་ཀ་ལུང་པ་ར་བ་ཅིག་ཡོད་ན་བསམ་མེད།

སངས་རྒྱས་འཁྲུངས་ས་གི་ལུང་པ་དེ་རེད་པ་ད། སངས་རྒྱས་འོ་དེ་གི་རིགས་དེ་རེད། བྱས་ཙང། དེའི་དམག་སླེབས་ཡོང་དུས་ཁ་ལ་མོའུ་འགལ་བུ་རྫུ་འཕྲུལ་གྱི་མཆོག་ཏུ་གྱུར་པར་རྫུ་འཕྲུལ་ཞེ་པོ་ཅིག་བསྟན་གནང་ཡ་ཡོད་རེད་པ་ན། དེ་ཡིན་དུས་མོའུ་འགལ་བུས་བསམ་ན་ཨ་ནི་ངས་རྫུ་འཕྲུལ་ཅིག་བསྟན་ནས། ཨ་ནི། ཤཱཀྱའི་དམག་དེ་མ་རེད། རྒྱ། འདི་རེད་པ། འཕགས་སྐྱེས་པོའི་དམག་དེ་ཚོ་གང་ག་ལོ། ཤི་ཡིས་པའི་ལྕགས་རི་གི་ཕྱི་རོལ་ལ། རེད་པ་ད། ཕྱི་ལྕགས་རི་ཁོར་ཡུག་ཁོར་ཡུག་གི་དབུས་སུ་རི་བརྒྱབ་པ་རེད་ཟེར་ཕྱི་ལྕགས་རི་ཟེར་ཐག་རིང་པོ་ཅིག་རེད། འོ་ད། དེ་གི་ཕྱི་ལོགས་ལ་ཕར་གཡུག་བཞག་གོ། དམག་མི་སྒང་ག་ངའི་རྫུ་འཕྲུལ་གྱིས། དེ་འདྲའི་བསམ་བློ་འཁོར། མོའུ་འགལ་གྱི་བུ་ལ། ལྕགས་རིའི་ཕྱི་རོལ་དུ་སྐྱེལ་བར་བསམ་ཀྱང། དེ། ཕན་ཐོགས་ཡོད་མ་རེད་ཟློག་ཐབས་ཡོད་མ་རེད། དེ། ཡོང་གི་མ་རེད་ཟེར་སངས་རྒྱས་ཀྱིས་གསུངས་པ་རེད། ཁྱེད་རང་རྫུ་འཕྲུལ་གྱིས་དེ། ཡོང་གི་མ་རེད་ཟེར་སངས་རྒྱས་ཀྱིས་གསུངས་ཤིང། ཤཱཀྱའི་བུ། བུ་མོ་འགའ་ཞིག་དེ་བཞིན་གཤེགས་པའི་ལྷུང་བཟེད་ཀྱི་ནང་དུ་སྦས་པ་དང། ཉི་མའི་ཁང་བཟང་དུ་བཞུགས་པའང་ཤཱཀྱ་རྣམས་བསད་པ་དེ་ཉིན་ཤི་ཟིན་པ་ལྟར་ཡིན། འཆི་བ་འོང་བ་ན་མགྱོགས་པས་འབྲོས་པ་བྱས་ཙང་ལས་དེ་རྦད་ཀྱིས་རྣམ་སྨིན་དེ་སྨིན་ཡོང་དུས་སྒང་ལ་སངས་རྒྱས་བཅོམ་ལྡན་འདས་ལ་ཡང་གནང་རྒྱུ་ཡོད་མ་རེད་ད་ག་རེད། ཨོ་ད་བླ་མ་ལ་ཡང་གནང་ཡ་ཡོད་མ་རེད་ཆོས་སྐྱོང་སྲུང་མ་ཚོ་ལ་གནང་ཡ་ཡོད་མ་རེད་ཧ་གོ་སོང་ངས། ཨོ་དེ་བྱས་ནས།

གང་འདིར་སྟོབས་ཀྱིས་གཡུལ་འགྱེད་པ་སོགས་གང་གིས་ཀྱང་མི་ཕན། ད་འཆི་བདག་གཤིན་རྗེ་སླེབས་སོང་ན། ད་འཆི་བདག་གཤིན་རྗེ་ཟེར་ནས་གང་ཅི་སོ་སོ་འཆི་ཡག་གི་དེ་སླེབས་སོང་ན་དུས་ཚོད་དེ་སླེབས་སོང་ན། ད་དེ་ལ་དེ་ནས་བྲོས་འགྲོ་ཡ་ཡོད་མ་རེད། རེད་པ་ད་ཐག་རིང་པོ་གཅིག་ལ་བྲོས་འགྲོ་ནའང་ཕན་གི་མ་རེད། ད་དེ་ལ་དེ་ནས་འབྱོར་བ་སྤྲད་ནས་དངུལ་པད་ཤག་ར་ཅིག་རེད་པ་ད། བསླུ་ཐབས་བྱས་ནས་ཕན་ཡ་ཡོད་མ་རེད། འཇིག་རྟེན་གྱི་དགྲ་རེ་ཅིག་ཡིན་ན་ད་ཅིག་མགོ་སྐོར་བཏང་ཡ་ཅིག་ཡོང་གི་རེད་པ་ད་ག་རེ་བྱས་ནས་ཡང་མིན་ན་དགྲ་ཁ་གཏད་ཕར་རྒྱག་ཡང་མིན་ན་དེ་དངུལ་སྤྲད་པད་ཤག་སྤྲད་ད་མང་པོ་ཅིག་བསླུ་ཆོག་གི་རེད་པ་ད་དེ་འདྲས་འཆི་བདག་གཤིན་རྗེ་སླེབས་ཡོང་དུས་དེ་འདྲས་བྱེད་ས་མེད་པ་རེད་འབྱོར་བས་བསླུ་བ་དང་སྟོབས་ཀྱིས་གཡུལ་འགྱེད་པ་སོགས་གང་གིས་ཀྱང་མི་ཕན། ཚོམས་ལས་ཀྱང་དྲང་སྲོང་ཆེན་པོ་ལྔ་ལྔ་མངོན་ཤེས་ལྔ་ལྔ་མངོན་ཤེས་དྲང་སྲོང་ཆེན་པོ་ལྔ་མངོན་ཤེས་ལྔ་ལྡན་པ། མཁའ་ལ་རྒྱང་རིང་འགྲོ་བར་ནུས་པ་ཐོབ་ཀྱང་སྲིད། གང་ན་སྤྱོད་ཡུལ་འཆི་བདག། གང་ན་སྤྱོད་ཡུལ་འཆི་བདག་གིས་ཚུགས་པ་མེད་པས། གནས་དེར་བྲོས་ཕྱིན་པར་ནུས་མ་ཡིན། གསུངས་པ་ལྟར། སོ་སོ་ལ་རྦད་གཤོག་པ་ར་ཅིག་བྱས་ནས་གནམ་ལ་རྦད་ཀྱིས་འཕུར་ཐུབ་མཁན་ཅིག་ཡིན་པ་ཡིན་ན་འཆི་བའི་ཁ་ཐུག་ལ། འོ་ད། བྲོས་ཡ་ཡོད་མ་རེད་གནམ་ལ་བྲོས་ཐུབ་ཡ་ཡོད་མ་རེད། གཤོག་པ་རྦད་ཀྱིས་ལྟེབ་རྩེག་རྒྱག་ནས་ཤི་རྒྱུ་རེད། འོ། འདིར་གསུངས་པ་ལྟར་བྲོས་པས་ཐར་ན་དྲང་སྲོང་མངོན་ཤེས་ལྔ་ཐོབ་ཅིང་རྫུ་འཕྲུལ་ཡོད་པ་དེ་འཆི་བདག་ལས་བྲོས་པས་ཆོག་ཀྱང་རེད་རེད་པ་ད་ཁོ་རྫུ་འཕྲུལ་ཡོད་རེད། འཕུར་ཆོག་གི་རེད། མངོན་ཤེས་ཡོད་རེད་འཆི་གི་ཡོད་ག་དུས་འཆི་གི་ཡོད་མིན་དེ་ཧ་གོ་གི་རེད། དེ་ཡང་བྲོས་ཏེ་མི་ཐར་བར་འཆི་བར་འགྱུར་ལ། སྟོབས་ཀྱིས་ཀྱང་ཟློག་མི་ནུས་ཏེ་སྟོབས་ཆེན་སེང་གེ་ལ་གླང་པོ་ཆེའི་མགོ་བོ་སྦར་མོས་བཅོམ་ནུས་པའི་སྟོབས་ཡོད་ཀྱང་སེང་གེ་ཟེར་རེད་རེད་པ་ད། ཨོ་ད་སེང་གེ་ཟེར་ཡས་གངས་ཀྱི་གངས་ཀྱི་སེང་གེ། ཨོ་ད་གངས་སེང་ཟེར་ཡས་རེད་པ་ད། ཨོ་ད་གངས་སེང་ཟེར་ཡས་དེ་རྦད་ཀྱིས་སྟོབས་ཆེན་པོ། གླང་པོ་ཆེ་མགོ་བོ་ལ་རྦད་ཀྱིས་སྦར་མོ་གཅིག་འདུག་སེ་རྒྱབ་ནས་རྦད་ཀྱིས་གླང་པོ་ཆེ་བཅོམ་ཐུབ་ཡ་བྱས། གླང་པོ་ཆེ་ཟེར་ན་ཅིག་ད་རྦད་སྟོབས་ཆེན་པོ་རེད་བ་ད། ཡིན་ན་ཡང་སེང་གེ་གིས་རྦད་ཀྱིས་སྦར་མོ་གཅིག་རྒྱབ་ནས་རྦད་ཞོམ་འགྲོ་གི་ཡོད་རེད། དེ་ཡིན་ཙང་སེང་གེ་འདི་རྦད་ཀྱིས་སྟོབས་ཆེན་པོ་རི་དྭགས་ཀྱི་རྒྱལ་པོ་ཟེར་དགོས་ཡ་བྱས། རེད་བ་ད།

འཆི་བ་དེ་ནོར་གྱིས་བསླུ་ཡོད་པའི་ཚོད་ཙམ་ཞིག་བྱས་ཚེ། ད་རང་ཕིག་ཚང་མ་ལོ་རབས་མང་ཆེ་བ་དང་ཕལ་ཆེ་བ། འོ་ད་དེ་ནི་གཅིག་རྒྱུ་དང་ནོར་ལ་བའི་དགའ་ཐང་དེ་ལ་གཅིག་རེད་པ་ད་རྒྱུ་ནོར་གྱི་ཐོག་ལ་གཅིག་རེད་པ་ད་གཅིག་གང་ག་ཕིག་གཱ་དྲག་ནས་ཕིག་གཱའི་ཤི་གྲོགས་འདྲ་པོ་བྱས་ནས་རང་གཞན་ཚང་མ་དེ་ལ་གཅིག་ལྟ་གི་ཡིན་ན་ད་འོ་ད་རྒྱུ་ནོར་དེ་འཆི་བདག་གཤིན་རྗེ་ལ་ཕིག་གཱའི་སྤྲད་ནས་ཕིག་གཱའི་འཆི་མི་དགོས་པ་གཅིག་བཟོ་ཡ་ཡོད་པའི་བཟོ་འདྲ་གཅིག། འདི་ལ་དཔག་ན་འཆི་བ་དེ་ནོར་གྱིས་བསླུ་རུ་ཡོད་པའི་ཚོད་ཙམ་བྱེད་ཀྱང། འཁོར་སྒྱུར་གྱི་རྒྱལ་པོའི་ནོར་བུ་རིན་ཆེན་གྱིས་ཀྱང་བསླུ་ཐབས་མེད་པར་གསུངས་ན་གཞན་གྱིས་བསླུ་བར་མི་ནུས་པ་སྨོས་མི་དགོས་ཏེ། རྒྱལ་པོ་ལ་གདམས་པའི་མདོ་ལས། དཔེར་ན་ཕྱོགས་བཞི་ནས་ལྕགས་ཀྱི་རི་ཆེན་པོ་སྲ་བ་བརྟན་པ་སྙིང་པོ་དང་ལྡན་པ་སྟེ་ཁོང་སྟོང་མེད་པ། སྙིང་པོ་ཟེར་དེ་ཁོང་སྟོང་མེད་པ་མ་ཞིག་པ་མ་གས་པ། ཕན་མེད་པ་ཟེར་ཡ་དེ། འབའ་སུ་དང་སུལ་སོགས་མེད་པ། ཕན་མེད་པ། ཤིན་ཏུ་མཁྲེགས་པ་གཅིག་ཏུ་སྟེ། ཆ་ཐམས་ཅད་ནས། སྟུག་པོ་བཞི། གནམ་ལ་རེག་ཅིང་སར་རློག་སྟེ། རྩྭ་དང་ཤིང་དང། ཤིང་གེལ་པ་དང་ཡལ་ག་དང་ལོ་མ་ཐམས་ཅད་དང་སེམས་ཅན་སྲོག་ཆགས་འབྱུང་པོ་ཐམས་ཅད་ཕྱེ་མར་འཐག་ཅིང་འོང་བ་ལ་ནི་མགྱོགས་པས་འབྲོས་པའམ་སྟོབས་ཀྱིས་བཟློག་པའམ་ནོར་གྱིས་བཟློག་པའམ་རྫས་དང་སྔགས་དང་སྨན་རྣམས་ཀྱིས་བཟློག་པར་སླ་བ་ནི་མ་ཡིན་ནོ། ད་དཔེ་བཞག་ན་དཔེར་ན་ཟེར་དང་ཕྱོགས་བཞི་ནས་བེ་རི་ཆེན་པོ་བེ་ལྕགས་ཀྱི་རང་བཞིན་གྱི་བེ་རི་ཆེན་པོ་གནམ་ལ་ཐུག་བདེ་བ་ཅིག་གི་ཕྱོགས་གང་ག་ནས་འདུ་འཁོར་དེ་ག་ལ་ཐ་ནི་བེ་ཐག་རིང་པོ་ནས་ཚུར་ཨ་ནི་སླེབས་ཡོང་གི་འདུག་ན། རེད་པ་ད་སླེབས་ནས་བེ་གི་ས་དང་ཤིང་དང་གང་ག་བེ་གི་ཡར་རློག་གི་རློག་གི་རློག་གི་འུར་འུར་འུར་འུར་ཟེར་ནས་སླེབས་ཡོང་གི་འདུག་ན་ད་དེ་སོ་སོ་དེ་ལས་ཐར་ཡ་ཡོད་རེད་པས།

རོ། སྨན་གྱིས་བཟློག་པར་སླ་བ་མ་ཡིན་ནོ། འཇིགས་པ་བཞི་གང་ཞེ་ན། རྒ་བ་དང་ན་བ་དང་འཆི་བ་དང་རྒུད་པའོ། རྒ་བའི་སྡུག་བསྔལ་ན་བའི་སྡུག་བསྔལ་འཆི་བའི་རྒུད་པ། དེ་དག་གི་བྱེད་ལས་གང་ཞེ་ན། རྒྱལ་པོ་ཆེན་པོ་ཞེས་སླར་བོས་ནས་བཞི་པོ་དེའི་བྱེད་ལས་ནི། རྒ་བ་ནི་དར་ལ་བབས་པ་འཇོམས་ཤིང་འོང། ན་བ་ནི་ནད་མེད་པ་འཇོམས་ཤིང་འོང། རྒུད་པ་ནི་ཕུན་སུམ་ཚོགས་པ་ཐམས་ཅད་འཇོམས་ཤིང་འོང། འཆི་བ་ནི་སྲོག་འཇོམས་ཤིང་འོང་སྟེ། བཞི་པོ་དེ་དག་ལས་ནི་མགྱོགས་པས་འབྲོས་པའམ་སྟོབས་ཀྱིས་བཟློག་པའམ་ནོར་གྱིས་བཟློག་པའམ། དེ་ནས་རྫས་དང་སྔགས་དང་སྨན་རྣམས་ཀྱིས་ཞི་བར་སླ་བ་མ་ཡིན་ནོ། ཞེས་གསུངས་པ་ལྟར་ཕྱོགས་བཞི་ནས་རི་ཆེན་པོ་སྲ་བ་མགྱོགས་པ་བཞི་ཚུར་རུབ་སྟེ་རྩྭ་དང་ཤིང་སོགས་ཐལ་བར་བྱེད་བཞིན་འོང་བ་ན་ཐབས་གང་གིས་ཀྱང་བཟློག་དཀའ་བ་བཞིན་རྒ་བ་དང་རྒུད་པ་དང་ན་བ་དང་འཆི་བའི་རི་བཞི་ནི་བཟློག་དཀའ་བར་གསུངས་པ་བཞིན་ནོ། བཞིན་ཡིན།

ད་དེ་ནས་རྒྱུ་མཚན་གཉིས་པ། ཚེ་ལ་སྣོན་པ་མེད་ཅིང་འབྲི་བྱེད་བར་མ་ཆད་དུ་ཡོད་པར་བསམ་པ་ནི། འཆི་བར་ངེས་ཏེ། སྔ་མའི་ལས་ཀྱིས་གང་འཕངས་པ་དེ་དེ་ལས་ལྷག་པར་སྣོན་པ་ནི་ཅུང་ཟད་ཙམ་ཡང་རྒྱག་ཏུ་མེད་ལ། རེ་བ་དང་སྐྱེ་བ་སྔ་མ་ལ་བི་ཀའི་ཚེ་ག་ཚད་ཅིག་སྡོད་དགོས་ཡ་དེ་ལས་ཀྱིས་འཕངས་བཞག་ཡོད་རེ་བ་དང། འོ་ད། བྱས་ཙང་དེ་གང་དེ། བི་ཀའི་འཕངས་པ་དེ་ལས་ལྷག་པར་སྣོན་པ་རྒྱག་ཡ་ཡོད་མ་རེད། སྣོན་པའི་སྣོན་པ་ནི་ཅུང་ཟད་ཙམ་ཡང་རྒྱག་ཏུ་མེད་ལ། སྐད་ཅིག་རེ་རེ་བཞིན་འཆི་བདག་ལ་ཇེ་ཉེར་ཇེ་ཉེར་བཅར་ཏེ་འགྲོ་བར། དེ་ནི་འགྲོ་བར་དེ་ནི་སྤྱོད་འཇུག་ལས། ཉིན་མཚན་སྡོད་པ་ཡོང་མེད་པར། ཚེ་འདི་རྟག་ཏུ་གོད་འགྱུར་ཞིང། ཉིན་མཚན་སྐད་ཅིག་ཀྱང་སྡོད་པ་ཡོང་ཡེ་མེད་པ། དེ་རེ་བ་དང་ཉིན་མོ་བྱས་ཉིན་མོ་རྫོགས། མཚན་མོ་བྱས་མཚན་མོ་རྫོགས་ཉིན་མོ་བཅས། འོ་ད་ཉིན་མཚན་ཉིད་དུ་སྐོར་ར་བརྒྱབ་འགྲོ་རེ་བ་དང། ཅི་ཚ་སྡོད་པ་ཡོང་མེད་པར་བདག་གི་ཚེ་འདི་རྟག་ཏུ་གོད། གོད་པ་སྟེ་ཆུད་ཟོས་པར་འགྱུར་ཞིང། སོ་སོའི་ཚེ་འདི་ཕར་ཆུད་ཟོས་འདྲ་པོ་ཕྱིན་ནས། རེ་བ་དང། ཉི་མ་གཅིག་སོང་གཉིས་སོང། འོ་ད་ཚེ་འདི་ཕར་ཆུད་ཟོས་འཕྲོ་བརླག་འགྲོ་གི་ཡོག་རེད། དེ་རེད། ཟོས་པར་འགྱུར་ཞིང་ཚེ་དེ་ལ་སྣོན་པ་ནི་གུད་ནས་སམ་ལོགས་ཤིག་ནས་འོང་བ་ཅུང་ཟད་ཀྱང་མེད། སྐྱེ་བ་སྔ་མའི་བི་ཀའི་ག་ཚད་འཕངས་བཞག་ཡོད་ན་དེ་རེད་མ་གཏོགས་དེའི་སྒང་ལ་འདི་ནི་སྣོན་པ་ནི་རྒྱག་ཡ་མེད། ད་དེ་རེད། ཚེ་ལ་སྣོན་པ་ནི་གུད་དེ་བྱས། བདག་ལྟ་བུ་འཆི་བར་ཅིས་མི་འགྱུར་ཏེ་ད་དེ་ཡིན་ཙང་སྣོན་པ་རྒྱག་ཡ་མེད་པ་ཡིན་དུས། སྔ་མ་འཕེན་བྱ་ཡག་གི་ཚེ་རིང་ཐུང་ག་ཚད་ཡོད་ན་དེ་ནི་ཉི་མ་རེ་རེ་ཕར་རྫོགས་འགྲོ་བ་རེད། བདག་ལྟ་བུ་འཆི་བར་ཅིས་མི་འགྱུར་ཏེ་འགྱུར་ངེས་སོ་ཞེས་དང། མི་རྟག་པའི་ཚོམས་ལས། འདིའི་གླེང་གཞི་ནི་ཟེར། ད་དེ་རེ་བ་དང། དཔེར་ན། དཔེར་ན་ཐགས་ནི་བརྐྱངས་པ་ལ་གསུངས་ཡ་གི་དེའི་གླེང། གསུངས་སའི་གླེང་གཞི་འདྲ་བ་དེ་རེད། འདིའི་གླིང་བཞི་ནི། སྟོན་པ་མཉན་ཡོད་དུ་བསོད་སྙོམས་ཀྱི་ཕྱིར་གཤེགས་པ་དང། བསོད་སྙོམས་ལ་ཕེབས་པ་ན། དེ་ན་འདི་ནི་ཐགས་འཐག་ཅིང་འདུག་པ།

དེ་ལ་དཔེ་བཞག་ནས། དཔེར་ན་ཐགས་ནི་བརྐྱངས་པ་ལ། ཐག། དཔེར་ན། དཔེར་ན། འཐག་པའི་ཚེ། རྒྱུ་ཐགས་ནི་བརྐྱངས་པ་ལ། སྤུན་ནི་ཕྲ་མོ་རེ་རེ་ནི་གང་དང་གང་བཅུག་པའི་སྤུན་གྱི་རྒྱུ་དེའི་རྟིང་ངམ་མཐའ་ལ་གཏུགས་པ་སྤུན་ཕྲ་ཡང་མྱུར་དུ་འཐག་ཟིན་འགྲོ་བ་ལྟར། སྤུན་ཧ་ཅང་གི་སྐུད་པ་ཕྲ་བོ་ཅིག་ཡིན་ན་ཡང་འཐག་འཐག་འཐག་འཐག་འཐག་ནས་གོ་ཚར་འགྲོ་ཡ་འགྱུར་བ་རོ་བ་དང། འཐག་ཟིན་འགྲོ་བ་ལྟར་མི་རྣམས་ཀྱི་སྲོག་ཀྱང་དཔེ་དེ་བཞིན་དུ་སྐད་ཅིག་དུ་མ་འདས་པས་མྱུར་དུ་འགག་པར་འགྱུར་བ་ཡིན་ནོ་ཞེས་དང། རྒྱལ་མཆོག་སྐལ་བཟང་རྒྱ་མཚོས་དགེ་སློང་ཞུ་ཡ་དེ་རེད། རྒྱལ་མཆོག་སྐལ་བཟང་གིས། སྐྱེས་ནས་སྐད་ཅིག་ཙམ་ཞིག་སྡོད་དབང་ཡང་མེད་པར་འཆི་བདག་གཤིན་རྗེའི་དྲུང་དུ་བང་རྩལ་གྱིས་རྒྱུག་པ། གསོན་པོ་ཟེར་ཡང་འཆི་བའི་ལམ་ཆེན་ལ་ཆས་འདུག། ཉེས་ཅན་གསོད་སར་ཁྲིད་པའི་སྣང་ཚུལ་འདི་སྐྱོ་བ་ཞེས་གསུངས་པ་བཞིན།

ད་ང་ཚོའི་འཆི་བདག་ཁ་ལ་འཇུག་ཡ་དེ་དུས་ནས་འདས་སྲིད་ཡ་ཡོད་མ་རེད། འདས་སྲིད་ཀྱང་འཆི་བ་ནི་སྐད་ཅིག། སྐད་ཅིག་གཅིག་ཀྱང་མི་སྡོད་པར་རྒྱུག་ནས་འོང་བས་སྐད་ཅིག་མ་རེ་རེས་ཀྱང་འཆི་བ་ལ་ཉེ་རུ་འགྲོ། ཨོ་ད་རྒྱལ་བ་སྐལ་བཟང་རྒྱ་མཚོས། འོང་དེ་རེད། འོ་ད་ཚོམས་ལས། དེ་ནས་དཔེར་ན་ངེས་པར་བསད་པར་བྱ་བའི་སེམས་ཅན་དག། གཤེད་མའི་དྲུང་དུ་ཁྲིད་པའི་ཚེ། གོམ་པ་གང་དང་གང་བོར་བ་དེ་དང་དེས། བསད་པར་བྱེད་པའི་དྲུང་དུ་བསྟེན་པའམ་ཉེ་བ་ལྟར། མི་རྣམས་ཀྱི་སྲོག་ཀྱང་སྐད་ཅིག་གཅིག་སོང་གཉིས་སོང་གིས་འཆི་བ་ལ་ཉེ་བ་དེ་བཞིན་ནོ་ཞེས་གསུངས་པ་ལྟར། ལུག་ཅིག་གསོད་སར་ཁྲིད་ན་གོམ་པ་རེ་རེ་བཞིན་ཡང་འཆི་བ་ཉེ་བ་བཞིན། རང་ཅག་ཀྱང་སྐྱེས་ནས་བཟུང་འཆི་བ་ལ་ཁ་ཕྱོགས་ཏེ་ཤར་རྒྱག་མི་འགྲོ་བའི་དུས་མེད་ལ། སྔར་ཚེ་ཇི་ཙམ་སོང་ཟིན་པའི་ལྷག་པོ་ནི་ཤིན་ཏུ་ནས་ཉུང་ཞིང། དེ་ཡང་དབུགས་དང་ཆུ་ཚོད་ཞག་ཟླ་བ་ལོ་སོང་བས་འཛད་ཅིང། ཉིན་གཅིག་དང་ནི་ཉིན་གཅིག་ད་ནི་ཤི་རན་སོང། འགྲོ་རན་འདུག་ཟེར་བ་ཞིག་གློ་བུར་དུ་འོང་བས་འཆི་མི་འོང་སྙམ་དུ་བློ་བདེ་མོར་སྡོད་པའི་གནས་མེད། ཐ་ན་གཉིད་ཉལ་སྐབས་རང་རེ་བློ་བདེར་སྐྱིད་ཉལ་བྱས་ཀྱང། ཚེ་འཆི་བདག་ལ་ཁ་གཏད་ནས་རྒྱུག་སྟེ་འགྲོ་གསུངས་གཉིད་ཉལ་བསྡད་ཡོད་ན་ཡང་ཚེ་དེ་སོ་སོའི་ཚེ་དེ་རྫོགས་འགྲོ་གི་ཡོད་རེད། ལངས་ན་ཉལ་ན་ཟ་ན་འགྲོ་ན་སོ་སོའི་ཚེ་དེ་འཆི་བདག་ཁ་ལ་འགྲོ་ནས་དཔེ་ཐུང་ཐུང་ཐུང་ཐུང་ཐུང་རུ་འགྲོ་གི་ཡོད་རེད་འོ་དེ་རེད། དེ་ཡིན་ན་ད་འཆི་རན་སོང་ཟེར་གི་དུས་ཚོད་དེ་ཏན་ཏན་སླེབས་གི་རེད།

ལོ་དྲུག་ཅུ་ཙམ་སྡོད་པའི་དབང་དུ་བཏང་ན། ད་ད་ལྟ་པིག་གི་ཚེ་ལོ་དྲུག་ཅུའི་ནང་དུ་བ་རི་བ་དང་བྱེ་ཐང་གི་ད་ཚེ་ཚེ། འོ་ད་དེ་ནི་ཚེ་ལོ་དྲུག་ཅུ་རེད་ད་འཛམ་གླིང་སི་བ་རི་བ་ད་འཛམ་གླིང་སྤྱི་ཡི་གཅིག་ཡིན་ན། ཚེ་ལོ་ཚེ་ཚད་དེ་དྲུག་ཅུ་དང་ལྔ་བཅུ་དྲུག་ཅུ་བར་ཙམ་ལ་ཅིག་ལེ་དེ་ཡོད་རེད། དེ་ནས་ཡང་ལུང་པ་སོ་སོ་སོ་སོ་ལ་ཡང་ཚེ་ཚད་དེ་རིང་རུ་འགྲོ་ཡ་ཡོད་རེད། རེད་པ་ད་ཚེ་ཚད་རིང་རུ་འགྲོ་ཡ་ཡོད་རེད། དེ་དང་པོ་ཚེ་ཐུང་ཐུང་དེ་རིང་རུ་ཕྱིན་པ་མ་རེད་དེ་དང་པོ་ལས་བསགས་དུས་ནས་དེ་སྐྱེ་བ་བླངས་རེད། ཚེ་རིང་རིང་རུ་འགྲོ་ཡ་དེ་འང་དེ་རེད། ལོ་དྲུག་ཅུ་ཙམ་སྡོད་པའི་དབང་དུ་བཏང་ན། དེ་ནི་མཚན་མོའི་ཆ་ཀུན་ཉལ་བའི་ཚེ།

དེ་ནི་སྨོན་ལམ་ཚོགས་རེ་མ་རེད། སྨོན་ལམ་ཡོད་ས་ལོངས་པ་ཅིག་ཡིན་ན་ད། རེ་བ་ད་བོད་ལ་ཡིན་ན་ཡོག་རེ་བ་ལྷ་ས་ལ་སྔ་མ་བོད་ལ་ཡིན་ན་ལྷ་ས་ལ་སྨོན་ལམ་ཆེན་མོ་ཚོགས་རྒྱུ་ཡོག་རེ་བ་ལོ་རྟག་པ་ཁོ་ཡོངས་གྲགས་རེ་བ། ལྷ་སའི་སྨོན་ལམ་ཆེན་མོ་ཟེར་འོ་ད་རྗེ་རིན་པོ་ཆེ་གིས་བཙུགས་གནང་བཞག་ཡོད་དེ། ཁྱེད་ཚང་ལོ་གསར་ཚར་སོང་ན་སྨོན་ལམ་ཆེན་མོ་ནས་འགྲོ་རེ་མ་རེད། སྨོན་ལམ་ཆེན་མོ་འགྲོ་བའི་དགའ་སྣང། དེ་ནི་སྨོན་ལམ་ཆེན་མོའི་དུས་ཆེན་སོགས་སོ།